བཟློག་པ་ཉིད་དུ་མཆི་བས་དེ་སླད་དུ་འཁོར་བ་དག་ན་ངེས་པ་འགའ་མ་མཆིས་སོགས་གཡོར་པའོ། དེ་ལས་རུ་བ་ཆད་ནས་ནི། སྐྱེས་བུ་འབྲིང་སྐབས་སུ་བཤད་པ་ནང་བཞིན་དེ་ནི་ད་ལྟར་ང་ལོན་དུས་དགྲ་བྱས་ནས་ང་ལ་གནོད་པ་བྱེད་ཀྱི་ཡོད་དེ། སྐྱེ་བ་སྔ་མ་རྣམས་སུ་ང་ཚོས་དེ་ཀུན་མ་བྱས་ནས་དེ་ནི། འོ་དེ་ནི་ང་ཚོའི་ཕྱིར་ནི་དེ་ནི་པའི་སྲོག་མང་པོ་དེ་ནི་པའི་དོར་ནས་ཕན་མང་པོ་ཕན་པ་ལ་གནོད་པ་ཚད་མེད་པ་ལས་བསྐྱབས་ནས་པའི་ཕན་མང་པོ་ཐོགས་ཡོད་རེད་དེ་ནི་ཕན་མང་པོ་ཐོགས་ཡོད་པ་ཡིན་ཙང། འོ་དེ་ནི་ག་རེ་ཟེར་བའི།

དཔེ་ཞེ་དྲག་སེམས་ཆེན་པོ་དཔེ་ཞེ་དྲག་གྲོགས་པོ་འབྲལ་མེད་པ་ལྟ་བུ་ཅིག་ཡིན་དུ་ཆུག་ན་ཡང་ད་སྐད་ཆ་ཤོད་ཡག་ཡིན་འགྲོ་གི་ལས་ཀ་བྱེད་ཡག་ཡིན་འགྲོ་གི་གང་ཡིན་ན་མེད་ན་རྣམ་རྟོག་གིས་སྒྲོ་ཞིག་བཏགས་ནས་དེ་འདྲ་ཡིན་ཙང་སྐྱབས་སུ་ཐིགས་པའི་ཕྲ་ཡིག་གཅིག་གི་དྭངས་མ་ལས་རིན་པ་རུ་དེ་ནས་རང་གི་མངོན་སུམ་དུ་མཐོང་བཞིན་པ་ཡིན་ཙང། ད་ནི་ང་ཚོས་དེ་ནི་འོ་དེ་གཉེན་ཡིན་ཟེར་ནས་མི་གསུང་ཡང་དེ་ནི་གཞུག་མར་དགྲ་ལས་མི་གྲོལ་གི། དེ་ཙམ་ན་མ་ཟད་ཚེ་འདི་ལ་ད་བད་ག་དང་གཉེན་ཆས་ཐིགས་ཁུལ་དུ་གྱུར་ནས་ཡང་སྐྱེ་བ་གཞུག་མ་ད་གིན་ན་ཞིག་བྱས་ནས་ཁོ་བ་ལ་ཐོག་མར་ག་ས

དེ་ཁྱད་པར་ཡོད་ཀྱི་རེད་ཟེར་ཚེ་ནི་ཕྱི་གོ་དེ་དགྲ་ཟེར་མཁན་དེ་ད་ནས་བཟུང་དགྲ་ཡིན་ཟེར་ཚེ་འདི་ལ་དགྲ་བྱས་པ་རེད། གཉེན་ཡིན་ཟེར་མཁན་ཚེ་འདི་ལ་ཕན་བཏགས་པ་རེད། མ། དེ་ནི་ཡིན་ཙང་དེ་ནི་དེ་ལ་ཁྱད་པར་ཡོད་ཕྱི་གོ་དེ་ཚེ་སྔ་མ་དང་ཚེ་གཞུག་མ་གལ་ཆེ་རེད་དེ་གཉིས་ཁྱད་པར་ཡོད་ཟེར་ན་དེ་ཁྱད་པར་གང་ཡང་ཡོད་མ་རེད་གཅིག་པ་རེད། ཟླ་ཉིན་ཕན་བཏགས་པ་དང་ད་ལོ་གནོད་པ་བྱེད་ངེས་ཞུས།

ལྷག་པར་བྱ་རོག། འོ་དེར་ད་འགྲིག་གི་མི་འདུག་ཐམས་ཅད་བདེ་བ་འདོད་ཅིང་སྡུག་བསྔལ་མི་འདོད་པ་གཅིག་པ་རེད་བསམ་བསམ་རུང་བྱས་ནས། འོ་དེར་འདི་སེམས་ཅན་གྱི་ངོས་ནས་གཞན་ངོས་ལ་ལྟོས་ནས་སེམས་ཅན་ཁོ་རང་ཚོའི་ངོས་ནས་དེ་ནི་དེ་ལྟར་བྱེད་མི་རིགས་ཏེ་ཆགས་སྡང། བྱེད་མི་རིགས་ཏེ་དེ་ནི་འོ། སེམས་ཅན་ཐམས་ཅད་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པར་མཚུངས་པ་ཡིན་པས་འོ་དེ་ཞིག་རེད། རང་གི་ངོས་ནས་ནི་དེ་ནི་འོ། ཆགས་སྡང་དེ་འདྲ་བྱེད་མི་རིགས་ཏེ། རང་གི་ངོས་ནས་ནི་ཡང་ཐོག་མེད་ནས་འཁོར་བ་ན་སེམས་ཅན་གང། སེམས་ཅན་གང་ངན་ལེན་སྐྱོ་ར་ལྟ་བའི་གཉེན་དུ་མ་གྱུར་པ་ནི་གང་ཡང་མེད་པས་སེམས་ཅན་གང་ལ་ནི་ཆགས་པ་བྱ་གང་ལ་ནི་དང་བ་བྱ་སྙམ་དུ་སེམས་པའོ་ཞེས་སྒྲུབ་རིམ་བར་བར་རེ་ཟུང་སོ་སོ་ཐ་དད་ཀ་ལ་བ་རང་གི་དངོས་གནས་ནི་སེམས་ཅན་རྣམས་ཀྱི་དེ་ནི་ཐོག་མེད་པ་ནས་དེ་ནི་གྲགས་ཆེར་ནི་ཕན་མང་ནས་མོག་སྐྱེ་བ་རེ་སྙན་ཆེར་ནི་དེ་ནི་གར་ས་རེ་བས་དེ་ནི་ཕན་པ་མང་པོ་བཏགས་ཡོད་རེ་བ་དེ་འདྲ་ཡིན་ཙང་གང་ལ་ནི་ཆགས་པ་བྱ་གང་ལ་ནི་དང་བ་བྱ་དེ་ནི་གཅིག་པ་རེ་བ་དེ་འདྲ་ཡིན་གྲགས་ཆེར་ནི་བྱས་སྙོམས་སྙན་ཆེར་ནི་བྱས་སྙོམས་ཡིན་ཙང་གྲགས་ཆེ་བ་རེ་ཟུང་བྱས་ནི་ཞེ་སྡང་སྐྱེ་ཡོད་དམ་སྙན་ཆེ་བ་རེ་ཟུང་བྱས་ནི་དེ་ནི་ཡིད་དུ་འོང་བའི་རྣམ་མཁྱེན།

སེམས་ཀྱི་ཡུལ་ལ་ས་བཞིན་དུ་དེ་ནི་བྱས་ལ་སྙིང་རྗེའི་ས་བོན་བཏབ་པ་ན། བདེ་བླག་ཏུ་ཤིན་ཏུ་དེ་ནི་ཡོངས་སུ་རྒྱས་པར་འགྱུར་རོ། དེ་ནས་སེམས་ཀྱི་རྒྱུད་བྱམས་པས་བསྒོས་ནས། སྙིང་རྗེ་བསྒོམ་པར་བྱའོ་ཞེས་གསུངས་པའི་བྱམས་པ་ནི་སེམས་ཅན་ཐམས་ཅད་ལ་བུ་སྡུག་པ་ལྟར། མཐོང་བའི་ཡིད་འོང་གི་རྣམ་པ་ཅན་ཏེ་བཏང་སྙོམས་བསྒོམས་པས་ཆགས་སྡང་གི།

ཞིང་ས་ལེགས་པར་འདུལ་བ་ལྟར་འགྱུར་བ་ལ་ཟེར། དེ་ནི་ཡིད་དུ་འོང་བར་མཐོང་བའི་བྱམས་པའི་དེ་ནི། དེ་ནི་ཆུ་ཡིས་བརླན་པར་བྱས་ནས་སྙིང་རྗེ་ལས་དེ་ནི། སྙིང་རྗེའི་དེ་ནི་ས་བོན་དེ་ནི་གྲུང་པོ་བཏབ་ན་སྙིང་རྗེ་ཆེན་པོ་བདེ་བླག་ཏུ་སྐྱེ་བར་གསུངས་ཏེ་འདི་ཤིན་ཏུ་གནད་ཆེ་བར་རྟོགས་སོ་ཟེར་བ་དེ་ནི། ད་འདི་བྱ་བྱའོ་མི་འདོད་ཀྱང། མ་བདེན་པའི་སྐྱོན་ཡང་འདི་ལའང་གསུམ་མ་འདྲེས་མར་བསྒོམ་པ་ནི། འཁོར་བ་ལ་ཐོག་མ་མེད་པས་རང་གི་སྐྱེ་བ་དང་དེ་ནས་ཐོག་མ་མེད་པའི་ནང་སྐྱེ་བ་དང་ཤི་བ་དེ་ནི་བརྒྱུད་མར་བྱས་ཏེ་འཁོར་བ། ལུས་ཀ་རའི་རི་བོ་ཡིན་པས་བརྒྱུད་མར་བྱས་ཏེ་འཁོར་བ་ནང་བ་དེ་ནི་ལུས་པོ་འདི་མ་བླངས་བྱ་བ་དང་ཕྱོགས་འདི་རུ་མ་སྐྱེས་བྱ་བ་ནི་ཡེ་མེད་ལ། མ་ལ་སོགས་པའི་གཉེན་དུ་མ་གྱུར་པ་ཡང་མེད་དེ་ས་ཡི་དངོས་གཞིར་དྲངས་པ་ནི་སྔོན་ཡུན་རིང་པོ་འདས་པ་ནས་གང་དུ་ཁྱེད་དེ་ནས་མ་སྐྱེས་པ་དང་མ་སོང་བ་དང་མ་ཤི་བའི་ས་ཕྱོགས་དེ་ནས་ངས་མཐོང་བར་དཀའོ་ཡུན་རིང་པོ་ནས་སེམས་ཅན་གང་ཁྱེད་རྣམས་ཀྱིས་སེམས་ཅན་གང་ཁྱེད་ཀྱི་ཕ་མ་འམ་མ་དེ་ནས་ཕུ་ནུ་སྲིང་མོ་སློབ་དཔོན་ནམ

དེ་ནི་ང་རང་ཚོ་དེ་ནི་གང་ཟག་རེ་རེ་གི་རང་གི་དེ་ནི་སུའི་ཚོ་ནི་མ་ཡིན་ལུགས་ནི་རིགས་པ་རིགས་པ་ཞེ་དྲག་མང་པོ་མེད་པ་རེད་དོ་ན་ཡང་ཡིན་དེ་ནི་རྣམ་འགྲེལ་གྱི་དེ་ནི་སྐྱེ་བ་ཡོངས་སུ་ལེན་པ་ན་འབྱུང་རྔུབ་དང་རང་གི་རིགས་ལ་ལྟོས་མེད་ཅན་ཟེར་ད་རིག་པའི་ཡ་མཐའ་ཐུག་མེད་དུ་གྲུབ་པའི་རིགས་པ་ཡོད་རེད་བ་དང་རིག་པའི་ཡ་མཐའ་ཐུག་མེད་དུ་གྲུབ་འོང་བ་ཡིན་ཙང་དེ་ང་རང་ཚོ་དེ་ནི་རིག་པའི་ཡ་མཐའ་ཐུག་མེད་དུ་གྲུབ་པའི་རིགས་པ་དེ་ཚོ་དང་བརྟེན་ནས་དེ་ནི་དེ་ནི་གང་ཟག་རེ། གང་ཟག་རེ་རེ་དེ་ནི་མར་ཤེས་པ་གཅིག་གོ། དེ་གང་འདྲ་རེད་ཟེར་ན་ད་དཔེར་ན། དཔེར་ན། དེ་རིང་གི་སེམས་དེ་དེ་ནི་ཁ་སང་གི་སེམས་དེ་གི་དེ་ནི་རྒྱུན་ཡོང་བ་རེད། ཁ་སང་གི་སེམས་དེ་དེ་ནི་ཁ་ཉིན་གི་སེམས་དེ་རྒྱུན་ཡོང་བ་རེད། ད་ག་ནང་བཞིན་ད་དེ་དག་གི་ཕར་ལ་དེད་བྱས་ན་ཚེ་འདི་གི་དེ་ནི་འོ། སེམས་དེ་དེ་ནི་འོ་ཚེ་སྐྱེ་བ་སྔ་མའི། འོ་དེ་ནི་རྒྱུན་ཡོང་བ་རེད། དེ་ནི་དེ་འདྲ་བྱས་ན་ཕར་དེད་ཡོང་ན། ཕར་བྱས་ན་དེད་ཡོང་དུས་ཙ་ན་དེ་ནས་ད་འོ་ན། ཕར་ཕར་ཕར་དེད་ཡོང་དུས་ཙ་ན་གང་ཟག་གཅིག་དེ་ད་འདི་ནས་རྫོགས་པ་རེད། ད་འདི་ནས་རྫོགས་པ་རེད་འདི་ནས་ནི་རྒྱུན་བརྩི་ཡག་ཡོག་མ་རེད་རྫོགས་པ་རེད་ཅེས་ནས་སང་ཙང་འགྲོ་རྩ་མེད་རེད་ད་གམ་དཔེ་མཐའ་མེད་མཐའ་མེད་རེད་དེ་འདྲ་ཡིན་གོ་མཐའ་མེད་པ་ཡིན་ཙང་དེ་ནི་འཁོར་བ་ལ་འཁོར་བ་ལ་ཐོག་རིག་པའི་ཡ་མཐའ་ཐུག་མེད་དེ་རིག་པའི་ཡ་མཐའ་ལ་ཐུག་པ་མེད་པ་ཡིན་ཙང་ནི་ད་ངོ་ད་ཡིན་དེ་ནི་ག་ས་ཡིན་ནམ་སྐྱེ་བ་ཞིག་ནི་ངེས་པར་སྐྱེ་བ་ལ་ཐོག་མ་མེད་པ་ནི་དེ་གས་གྲུབ་གྲུབ་ཡོག་རེད་སྐྱེ་བ་ལ་ཐོག་མ་མེད་པར་གྲུབ་ན་དེ་ནི་སྐྱེ་བ་ལ་དེ་ནི་འོ་ད་ག་རེ་ཟེར་རེད་པའི་རྫུས་སྐྱེས་དང་དེ་ནི་དྲོད་གཤེར་སྐྱེས་རེད་པ་དེ་འདྲ་ཡིན་ནམ་དེ་འདྲ

འོ་དེ་ནས་གང་ཟག་རེ་རེ་འོ་དེ་ནས་ཡུལ་ཕྱོགས་འདི་དང་ས་ཕྱོགས་འདི་ལ་མ་སྐྱེས་བྱ་བ་གཅིག་ཀྱང་མེད། སྐྱེས་པ་ལ་གྲངས་ཀྱིས་མི་ཆོད། བས་ན་གང་ཟག་དེ་ནི་འཛམ་བུ་གླིང་རྣམ་པར་ཆགས་ཚར་ནས་དེ་ནི་འཛམ་བུ་གླིང་གི་དཔེར། དེ་ནི་གྲོང་ཁྱེར་གྲོང་དང་གྲོང་ཁྱེར་རྒྱ་ཆེན་པོ་ཡོད་རེད་དེ་ནི་ལུང་པ་མང་པོ་ཡོད་རྒྱ་ཆེན་པོ་ཡོད་རེད་ས་ཕྱོགས་འདི་ལ་ང་ཚོ་ངས་མ་སྐྱེས་ཡོད་མ་རེད་མངོན་ཤེས་ཀྱིས་བལྟས་པ་ཡིན་ན་འོ་དེ་ནས་མངོན་ཤེས་ཀྱིས་བལྟས་པ་ཡིན་ན་ས་ཕྱོགས་འདི་ལ་ང་ཚོ་སྐྱེ་བ་ཚར་བླངས་མི་འདུག་སེམས་ལ་བློ་རྩ་ནས་མེད་པ་ནོ་དེ་ནས་སྐྱེ་བ་བླངས་ཡོད་པ་དང།